གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ལྔ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་ལྔ་གཟའ་ཟླ་བའི་དགོང་དྲོའི་ལས་རིམ་འདི་འགོ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་དགོང་དྲོའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཆེན་མོར་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་ཀིརྟི་དགོན་པའི་དགེ་འདུན་པ་བློ་བཟང་ཐབས་མཁས་ལགས་འཛིན་བཟུང་གིས་གར་སོང་ཆ་མེད་དུ་གྱུར་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་སོགས་དེ་རིང་གི་གསར་འགྱུར་ཁག་དང། བོད་ཀྱི་ལོ་གསར་སྐབས་སྡེར་ཁ་སྒྲིག་གཤོམ་དང་དེའི་གྲུབ་ཆ་དང་སྒྲིག་སྟངས་སྐོར་ངོ་སྤྲོད་གནང་བ་ཞིག་དང། ལ་དྭགས་ནང་ཚོགས་དང་ལ་དྭགས་གཙུག་ལག་སློབ་གཉེར་ཁང་གཉིས་ནས་ཟླ་བ་གཅིག་གི་བོད་ཡིག་སློབ་ཁྲིད་མཇུག་སྒྲིལ་ཡོད་པའི་སྐོར། དེ་ནས་བཅར་འདྲིའི་ལེ་ཚན་ནང་བོད་ཀྱི་འབྲས་ནད་ཚོགས་པའི་འགན་འཛིན་ཚུལ་ཁྲིམས་རྡོ་རྗེ་ལགས་སུ་ཁོང་སྒེར་གྱི་ཉམས་མྱོང་དང་བཙན་བྱོལ་སྤྱི་ཚོགས་ནང་འབྲས་ནད་ཀྱི་དཀའ་ངལ་སེལ་ཐབས་ཆེད་ཞབས་འདེགས་ཞུ་བཞིན་པའི་སྐོར་སོགས་ཀྱི་ཐད་ལ་བཀའ་འདྲི་ཞུས་པ་ཞིག་དང། མཇུག་ཏུ་བདུན་རེའི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང་རྒྱལ་ཚོགས་ཀྱིས་རྒྱ་ནག་གི་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་གནང་བའི་རྗེས་རྒྱ་ནག་གཞུང་ལ་སྐྱོན་བརྗོད་བྱེད་པའི་གནད་དོན་ཁག་ལ་མཇུག་སྐྱོང་ཇི་ལྟར་གནང་བཞིན་ཡོད་མེད་དང་དུས་བཀག་བསྐྱར་ཞིབ་དེའི་གནད་དོན་ཐད་ནུས་པ་ཇི་ཙམ་ཐོན་གྱི་ཡོད་མེད་དཔྱད་ཞིབ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་གསན་རོགས་གནང།

དགེ་འདུན་པ་བློ་བཟང་ཐབས་མཁས་ལགས་ནས་ཕྱི་ཕྱོགས་སུ་འབྲེལ་འདྲིས་དང་བཙན་བྱོལ་ནང་གི་དཔེ་དེབ་བོད་ནང་དཔར་སྐྲུན་བྱེད་སྐོར་གྱི་ཉེས་མིང་འོག་འཛིན་བཟུང་བཙན་ཁྲིད་ཀྱིས་ད་ལྟའི་ཆར་ཟླ་བ་བརྒྱད་ཙམ་འགྲོ་བཞིན་ཡོད་ཀྱང་ས་གནས་གང་དུ་ཁྲིད་ཡོད་དང་བཙོན་འཇུག་ཁྲིམས་ཐག་བཅད་མིན་སོགས་ཀྱི་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་གང་ཡང་མེད་པ་ཆགས་ཡོད་པ། བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་གནས་ཚུལ་མཁོ་སྤྲོད་པ་གཅིག་ནས་མུ་མཐུད་བརྗོད་དོན་ལ། དགེ་འདུན་པ་བློ་བཟང་ཐབས་མཁས་ལགས་རྒྱ་ནག་གཞུང་གིས་འཛིན་བཟུང་མ་བྱས་སྔོན་ཁོང་ཐེངས་ཁ་ཤས་ལ་འབོད་འགུག་དྲི་རྩད་བྱས་ཡོད་པ་དང་རྗེས་སུ་གློ་བུར་ཀིརྟི་དགོན་པའི་རང་ཤག་ཏུ་རྔ་བ་རྫོང་ཉེན་རྟོག་པས་འཛིན་བཟུང་གིས་གར་སོང་ཆ་མེད་དུ་གྱུར་ཡོད་པ་དང་ཁོང་ལ་ཉེས་འཛུགས་གཙོ་བོ་ཀིརྟི་དགོན་པའི་དཔེ་མཛོད་འགན་འཁུར་སྐབས་ཕྱི་ཕྱོགས་ཀྱི་དཔེ་དེབ་ཁག་ཅིག་བོད་ནང་པར་སྐྲུན་དང་ཕྱི་ཕྱོགས་སུ་འབྲེལ་བ་བྱས་པའི་ནག་ཉེས་བཙུགས་ཡོད་པ་འགྲེལ་བརྗོད་གནང་གི་འདུག་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་རྔ་བ་རྫོང་སྤྱི་བདེ་ཉེན་རྟོག་ཁང་དུ་འབྲེལ་བ་བྱས་ཀྱང་ལས་བྱེད་གཅིག་ནས་ཁྱོད་ཚོས་ས་ཆ་གང་ཞིག་ནས་འབྲེལ་བ་བྱེད་བཞིན་ཡོད་དགེ་འདུན་པ་བློ་བཟང་ཐབས་མཁས་ལ་རྩད་འཚོལ་བྱས་ནས་དོན་དག་ག་རེ་ཡོད་དམ་ཁོང་སྒེར་ལ་འབྲེལ་བ་བྱས་མ་གཏོགས་ང་ཚོའི་ངོས་ནས་ཁོ་ངོ་ཤེས་ཀྱི་མེད་ཅེས་བརྗོད་བྱུང། དགེ་འདུན་པ་བློ་བཟང་ཐབས་མཁས་ལགས་ནི་ཕ་ཡུལ་རྔ་བ་རྨེ་རུ་མ་རུ་ཆེན་གསུམ་པ་ནས་ཡིན་ཞིང་ཁོང་ད་ལྟའི་ཆར་དགུང་ལོ་ལྔ་བཅུ་ང་བཞི་ཡིན་འདུག་བཞུགས་སྒར་དྷར་མ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་གིས་ཡོ་རོབ་ཀྱི་སྦེལ་ཇམ་ནང་དུ་ས་གནས་བོད་མི་ཚོར་མཇལ་འཕྲད་གནང་སྟེ་ཁུལ་དེའི་མཛད་རིམ་ཁག་ལེགས་གྲུབ་ཀྱིས་རྒྱ་གར་དུ་ཕྱིར་ཕེབས་གནང་ཡོད་འདུག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཡོ་རོབ་བྱང་མའི་སྦེལ་ཏིག་མངའ་ཁུལ་གྱི་རྒྱལ་ཁབ་གསུམ་དང་དེ་བཞིན་ཡོ་རོབ་ཧྥིན་ལན་དང། ཨིང་ལན་ནང་གི་མཛད་རིམ་གྲུབ་ནས་སྤྱི་ཚེས་བཞི་ཉིན་རྒྱབ། སྦེལ་ཇམ་ཁུལ་དུ་ཕེབས་ཡོད་པ་དང། སྐབས་དེར་གནམ་ཐང་དུ་སྦེལ་ཇམ་སྐུ་ཚབ་དོན་གཅོད་དང་ས་གནས་མི་མང་གིས་ཕེབས་བསུ་ཞུས་ཤིང། སྦེལ་ཇམ་དུ་སྲིད་སྐྱོང་མཆོག་གིས་ས་གནས་བོད་མི་མང་ཚོགས་ལ་མཇལ་འཕྲད་གནང་སྟེ་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་དང་བཀའ་ཤག་སྐབས་བཅུ་དྲུག་པའི་བོད་དོན་དཀའ་རྙོག་སེལ་ཐབས་ཀྱི་ཐབས་བྱུས་སོགས་ངོ་སྤྲོད་གནང་ཡོད་པ། སྦེལ་ཇམ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བྱུང། ཁ་སང་ཆུ་ཚོད་བཞི་དང་ཕྱེད་ཀའི་ཐོག་ལ་སྦེལ་ཇམ་ལ་གནས་པའི་གཞོན་སྐྱེས་ཚོ་དང་མཇལ་འཕྲད་གནང། དེའི་རྗེས་ནས་ལམ་སང་དགོང་དག་ཆུ་ཚོད་དྲུག་པ་ནས་བྱས་ནས་སྦེལ་ཇམ་ལ་བཞུགས་མཁན་གྱི་བོད་རིགས་མི་མང་དང་མཇལ་འཕྲད་གནང་བྱས། ད་ལྟའི་ས་གནས་ཀྱི་མཛད་རིམ་ལེགས་གྲུབ་བྱུང་ནས་ད་རང་ཞོགས་ཀས་ཆུ་ཚོད་དགུ་དང་ཕྱེད་ཀའི་ཐོག་ལ་རྒྱ་གར་ལ་ཕ། བཞུད་གནང་སོང། ཨཱ་ནི་ད་ལན་ཁོང་སྲིད་སྐྱོང་དེ་སྦེལ་ཇམ་ས་གནས་ལ་ཕེབས་ཡ་དེ་ད་ཆེད་དུ་མངགས་ནས་ཨཱ་ནི་བོད་རིགས་མི་མང་དང་མཇལ་འཕྲད་གནང་ག་ཕེབས་པ་རེད་དེ་གཅིག་ཞུ་འདོད་བྱུང་སོང།
སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྦེལ་ཇམ་ནང་གི་མཛད་རིམ་གྱི་ནང་བོད་མི་དྭང་བླངས་ཞུ་གཏུག་ལས་འགུལ་བ་གཞོན་སྐྱེས་ཚོ་དང་མཇལ་མོལ་གནང་ཡོད་ཅིང། སྲིད་སྐྱོང་མཆོག་གིས་བོད་དོན་ཆབ་སྲིད་ཀྱི་གནས་བབ་དང་ལྷག་པར་བོད་མཐོ་སྒང་གི་ཁོར་ཡུག་གནས་སྟངས་སོགས་ལ་གསུང་བཤད་གནང་ཡོད་པ་ས་གནས་སྦེལ་ཇམ་བོད་མིའི་དྭང་བླངས་ཞུ་གཏུག་ལས་འགུལ་བ་བསྟན་འཛིན་དཔལ་སྒྲོན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བྱུང་ལ་ཚོགས་ཞུགས་པ་རྣམས་ཀྱི་དྲི་བར་ལན་འདེབས་ཡང་གནང་ཡོད་འདུག། ཨ་ནི་དེ་ནས་ང་ཚོ V-TAG ཁ་ཅིག། མི་ཚང་མ་ཞིག་དང་པོ་སླེབས་ཐུབ་མི་འདུག་ར་ཨ་ནི་ང་རང་ཚོ། དང་པོ་ད་སྲིད་སྐྱོང་ཁོ་རང་གི། བོད་ཁ་ཅིག་ཁོར་ཡུག་དེ་ཁ་ཅིག་ནི་གལ་ཆེན་པོ་ཡིན་པ་དང། ཁོར་ཡུག་དང་ནི། དེ་ཆུ་དེ་ཚོ་དག་དེ་ཚོ་གི་ཁ་ཅིག་ནི་ད་གལ་ཆེན་པོ་ཡིན་པ་དེ་ཚོ་འགྲེལ་བཤད་ཅིག་རྒྱག་བྱས་ས་ཞུ་མཁན་ལགས། ཨ་ནི last དེ་ལ་དྲི་བ་དྲིས་ལན་ཁ་ཤས་ཤིག་ང་རང་ཚོ་དྲི་བ་ང་ཚོ་ཞུ་མཁན་ང་ཚོ་ད V-TAG མི་གསུམ་དེ་དྲི་བ་གསུམ་ཞུ་དྲི་དྲི་བ་གསུམ་ཤེས་ཞུ་དྲི་ཨ་ནི་དྲི་བ་གསུམ་ཞུ་དྲི་ཨ་ནི་དེ་བཞིན་ནས་ང་ཚོ་དུས་ཚོད་ཞེ་དྲག་མི་འདུག་ཡོད། དེ་ནས་ནི་མི་མང་ཁ་ཅིག་ཚོགས་འདུ་དེ་ལ་འགྲོ་རེད།

བོད་ལུགས་ལོ་གསར་གྱི་ལོ་མགོ་འཛིན་སྐབས་ཉི་ཤུ་དགུ་ཆད་ཡོད་ན་ཡང་ནམ་རྒྱུན་ལོ་གསར་དང་འབྲེལ་བའི་བྱེད་སྒོ་རྣམ་གཞག་ཁག་སྟེ་དགུ་ཐུག་བཀོལ་བ་དང་དགུ་གླུད་དོར་བའི་ཚུལ་དུ་ཁྱིམ་གྱི་ཕྱི་ནང་གཙང་སྦྲ་བྱེད་པ་དགུ་འཆམ་དང་དགུ་གཏོར་འཕེན་པ་སོགས་ནི་བོད་ཚེས་ཉི་ཤུ་བརྒྱད་ཀྱི་ཉིན་མོའི་ཞོགས་པ་ནམ་ལངས་ཀྱི་ཆ་གཉིས་པ་ནས་བཟུང་ཉི་ཤུ་དགུའི་ཚབ་ལ་བརྩིས་ན་འགྲིག་པའི་སྐོར་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་འགྲོ་ཕན་སྨན་རྩིས་ཁང་གི་སྐར་རྩིས་སྡེ་ཚན་གྱི་འགན་འཛིན་ཚེ་རིང་ཆོས་འཛོམས་ལགས་ནས་འགྲེལ་བརྗོད་གནང་འདུག། དེ་དང་འབྲེལ་བོད་ཀྱི་ལོ་སར་སྐབས་ལ་སྡེར་ཁ་སྒྲིག་གཤོམ་དང་དེའི་གྲུབ་ཆ་དང་སྒྲིག་སྟངས་སྐོར་ངོ་སྤྲོད་གནང་བ་ཞིག་དཔལ་བཟང་ཚེ་རིང་ལགས་ཀྱིས་སྙན་སྒྲོན་གནང་གི་རེད། འཛམ་གླིང་ས་ཕྱོགས་གང་སར་བོད་མི་ཚོས་ལོ་འཁོར་མོ་གཅིག་གི་ནང་དུས་སྟོན་སྣ་ཚོགས་གཏོང་སྲོལ་ཡོད་པའི་ནང་ནས་གནམ་ལོ་གསར་དུ་བཞད་པའི་བོད་ཀྱི་ལོ་སར་ནི་ཆེས་དགེ་ཤོས་དང་ཆེས་སྔ་ཤོས་ཤིག་ཆགས་ཀྱི་ཡོད་པ་རེད། བོད་མི་ཚོས་བོད་ཀྱི་ལོ་སར་ཆོས་ཕྱོགས་དང་དམངས་ཁྲོད་དེ་བཞིན་གཞུང་འབྲེལ་སོགས་ཀྱི་ཐད་རྣམ་པ་འདྲ་མིན་ཐོག་ནས་སྲུང་བརྩི་ཞུ་བཞིན་ཡོད་པ་དང་ལོ་སར་སྐབས་བོད་མི་ཁྱིམ་ཚང་ཚང་མའི་ནང་སྒྲིག་གཤོམ་བྱས་པའི་རྟེན་འབྲེལ་དངོས་པོའི་ནང་ནས་གལ་ཆེ་ཤོས་ནི་གྲོ་སོ་ཕྱེ་མར་དང་སྡེར་ཁ་ལུག་མགོ་ལོ་ཕུད་དང་ཆང་ཕུད་བཅས་ཡིན་ཞིང་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བོད་ཀྱི་ལོ་སར་ཞེས་པའི་གློག་བརྙན་བཟོ་སྐྲུན་པ་བློ་བཟང་རྡོ་རྗེ་ལགས་སུ། ལོ་སར་སྐབས་སྡེར་ཁ་སྒྲིག་གཤོམ་དང་དེའི་གྲུབ་ཆ་དང་སྒྲིག་སྟངས་སོགས་ཀྱི་ཐད་བཅར་འདྲི་ཞུས་པར་ཁོང་གིས་སྡེར་ཁའི་ནང་གལ་ཆེ་ཤོས་ནི་བོང་བུའི་ཨ་མཆོག་དེ་ཆགས་ཀྱི་ཡོད་པ་དང་སྡེར་ཁ་སྒྲིག་སྐབས་ཁ་ཤས་ཀྱིས་ཁ་ཟས་ཀྱི་ཁོག་པ་སྟོང་པའི་ཕྱོགས་དེ་སྟེང་དུ་བསྟན་ནས་འཇོག་པ་དང་ཁ་ཤས་ཀྱིས་ཁ་སྦུབ་ཏུ་འཇོག་པ་བཅས་སྲོལ་གཉིས་ཡོད་པ་གསུང་གི་འདུག།
ལོ་རྒྱུས་ལ་ཡོད་པའི་དེབ་ཀྱི་ཐོག་ལ་ཡང་བལྟས་བསྡད་དུས་ཙམ་པར་ཡང་ཁུ་གོག་འདི་ཨ་ནི་ཁ་དེ་མར་འདུག་ཟེར་ཡོད་པ་གྱང་ཆེན་ཁ་དེ་མར་སྦུབ་དགོས་ཀྱི་འདུག་གང་ཡིན་ཟེར་ན་ལོ་སར་འདི་ཨ་ནི་ཞག་མ་སུམ་ཅུ་དྲུག་ཅུ་གི་ཨ་ནི་རྟེན་འབྲེལ་འདི་ཨ་ནི་ཁ་ཡར་བསླངས་ནས་ཁ་སྟོང་པ་འདི་བཞག་ན་ཅིག་འགྲིག་གི་མེད་པ་ཞིག་དེ་འདྲ་ཞིག་འདུག་ཅེས་སྲོལ་གཅིག་དང་ད་ཁ་ཤས་ཀྱིས་ཨ་ནི་ཁ་ཡར་བསླངས་པ་ཡིན་ན་ཨ་ནི་འདི་ཡར་སྟོང་པ་མ་བཞག་པ་བྱས་འདི་ལ་ཡར་བྱེ་རིལ་དང་ཤིང་ཏོག་དང་ཨ་ནི་འདི་འདྲ་བླུགས་པ་ཅིག་ཨ་ནི་འདི་འདྲ་ཅིག་ཡོང་གི་འདུག།
ཡང་ཁོང་གིས་གྲོ་སོ་ཕྱེ་མར་དང་དེའི་སྟེང་རྟེན་འབྲེལ་གྱི་དངོས་རྫས་སྒྲིག་གཤོམ་དང་དེའི་མཚོན་དོན་སོགས་ཀྱི་སྐོར་མུ་མཐུད་གསུང་དོན།
གྲོ་སོ་ཕྱེ་མར་ཟེར་དེ་ཨ་ནེ་འབོ་གཅིག་ལ་ཡང་ཨ་ནེ་གཡས་གཡོན་གཉིས་སྟོང་པ་རེ་བསྡད་ཡོད་རེད། ཨ་ནེ་གཡས་ལ་ཡང་གྲོ་སྒྲིག་གི་ཡོད་རེད། ཨ་ནེ་གཡོན་ལ་ཡང་ཨ་ནེ་ཕྱེ་མར་སྒྲིག་གི་ཡོད་རེད། གྲོ་དེ་ག་རེ་ཡིན་ཞུས་པ་ཡིན་ན། ཨ་ནེ་བོད་ཀྱི་ཞིང་འབྲོག་གི་འབྲས་བུའི་ཕུད་དེ་ཨ་ནེ་གྲོ་ཡིན་ཙང་ཨ་ནི་གཡས་ལ་སྒྲིག་བྱས་ཨ་ནི་ལོ་སར་ཚེས་པ་གཅིག་རེ་ཡིན་ནའི་ཡང་ཨ་ནི་གྲོས་གཏུག་གཏོང་ཡ་དེ་ཨ་ནི་འདུག་སེ་བྱ་གི་ཡོད་རེད་ཨ་ནི་ཡོངས་སུ་ཡ། ཕྱེ་མར་སྒྲིག་ཡ་དེ་ཨ་ནི་ཕྱེ་མར་དེ་ཨ་ནི་བོད་པའི་གི་ཨ་ནི་གར་དེ་ང་རང་ཚོའི་ད་གསུང་ཡ་དོ་ཨ་ནི་མགོ་ནག་ཟས་ཟས་ཟས་ནི་ཟས་ཟ་ན་ཟས་འདྲེ་ཟས་ན་ཟས་ཟས་དེ་ཟས་ཀྱི་འབྲས་བུ་རེད་ཟས་ཟས་དེ་ཁ་ལ་ཟས་རེད་བ་ཨ་ནི་ཁ་ལ་ཟ་ཡ་ལ་རྩམ་པ་དང་ཨ་ནི་ལོ་སར་གི་ཨ་ནི་ལོ་སར་ཚེས་པ་གསུམ་ར་བྱིན་ན་ཨ་ནི་རི་མགོར་ཡ་ཨ་ནི་བསང་གསོལ་ཕུལ་དུས་ཙམ་པ་ཡ་རྩམ་པས་ཀྱིས་ཨ་ནི་ལྷ་རྒྱལ་ལོ་ལྷ་རྒྱལ་ལོ་བྱས་ནས་ཨ་ནི་ལྷ་རྒྱལ་འཐེན་ཡ་དེ་དེ་ནས་འདུག་ཟེར་ཞུ་རྒྱུ་བྱེད་རེ་བྱ་ཅན་ཞུ་ཡ་ཡིན། ཡང་ཁོང་གིས་ལོ་ཕུད་ལུག་མགོ་དང་ཆང་ཕུད་སོགས་ཀྱི་མཚོན་དོན་སྐོར་གསུང་ཡ་ལ་ལོ་ཕུད་ནི་དཔེ་རིས་ནང་གསལ་ལྟར་ལྗང་པ་ཡིན་པས་ལོ་ཏོག་གི་ཕུད་མཆོད་ཡུལ་དམ་པར་འབུལ་བ་དང་ལུག་མགོ་ནི་གཡང་དཀར་ལུག་ཅེས་གཡང་རྟེན་ལྟ་བུ་ཞིག་ལ་བརྩི་སྲོལ་ཡོད་པ་གསུངས་བྱུང། དེང་སྐབས་བོད་པའི་སྤྱི་ཚོགས་ཁྲོད་ཀྱི་མི་རབས་རྒན་པ་རྣམས་རྫོགས་ལ་ཉེ་བའི་དུས་སྐབས་འདིར་བོད་མི་མི་རབས་གཞོན་པ་ཚོས་བོད་ཀྱི་ཐུན་མོང་མ་ཡིན་པའི་དུས་སྟོན་ཆེ་གལ་ཤོས་བོད་ཀྱི་ལོ་སར་གྱི་རྟེན་འབྲེལ་གྱི་བྱེད་སྒོ་ཁག་མི་ཉམས་རྒྱུན་འཛིན་དང་ཤེས་རྟོགས་ཡོང་ཆེད་བློ་བཟང་རྡོ་རྗེ་ལགས་ཀྱིས་ཕྱི་ལོ་ཉིས་སྟོང་བཅོ་ལྔའི་ལོར་བོད་ཀྱི་སྲོལ་རྒྱུན་ལོ་སར་གཏོང་ཕྱོགས་སྐོར་གྱི་གློག་བརྙན་བོད་ཀྱི་ལོ་སར་ཞེས་པ་ཞིག་བཟོ་སྐྲུན་གནང་ཡོད་པ་རེད་ཡང་ཁོང་གིས་གསུངས་ན་འབྲས་ལྗོངས་ཁུལ་དུ། བོད་མི་ཚོས་ལོ་སར་སྐབས་ས་གནས་ཡུལ་མིའི་ཁྱིམ་མཚེས་དང་ངོ་ཤེས་ཚོར་བརྔན་པ་དང་ལག་རྟགས་སྤྲོད་པ་དང་ཡུལ་མིའི་ལོ་སར་སྐབས་ཁོང་ཚོས་ཚུར་ལག་རྟགས་སྤྲོད་པ་སོགས་ཀྱིས་ཕན་ཚུན་འཆམ་མཐུན་ངང་གནས་བཞིན་ཡོད་པ་གསུང་གི་འདུག།
ལོ་སར་གྱི་ད་ང་ཚོའི་གི་ཚོ་འདུས་ཀྱི་ད་བརྔན་པ་ཟེར་བ་བསྐྱལ་སྐབས་བྱས་ཏེ་ཨ་ནི་ཕན་ཚུན་གྱི་གྲོང་པ་འདི་ནང་ལ་ཡོད་བསྡད་མཁན་གྱི་ཉེ་འཁོར་གང་ག་ལ་ཕར་ཚུར་གཅིག་སྐྱེལ་ཡ་ད་དེ་འདྲ་ཅིག་ཨ་ནི་འཆམ་མཐུན་ཡག་པོ་ཞེ་པོ་ཅིག་འདུག་ཨ་ནི་ཁོ་རང་ཚོས་གི་ཨ་ནི་ད་ལྟ Diwali རེད་ད་དེ་འདྲ་ཟེར་གྱི་རེད་པ་དེ་འདྲ་ལ་ཡང་ཁོ་རང་ཚོས་གི

བོད་ཀྱི་ལོ་སར་སླེབས་ལ་ཉེ་བའི་སྐབས་སྒང་ཏོག་ནང་གི་ཁྲོམ་ར་ཆེ་ཤོས Laal Market ཞེས་པའི་ཁྲོམ་ར་དེའི་ནང་བོད་མི་རྣམས་འཚང་ཁ་ཤིག་ཤིག་ངང་ལོ་སར་དངོས་གཞིའི་གྲ་སྒྲིག་གི་དགོས་གལ་རིགས་ཉོབ་ཆ་རྒྱབ་བཞིན་ཡོད་པ་དང་ཡང་ལོ་སར་སྐབས Laal Market ནང་གི་ཚོང་པ་ཚོའི་ཚོང་འབབ་ཡང་ནམ་རྒྱུན་ལས་ཡག་པ་ཡོང་གི་ཡོད་པ་རེད། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།

ཟླ་བ་གཅིག་གི་བོད་ཡིག་སློབ་སྦྱོང་རྫོགས་མཚམས་སུ་འདོད་བློ་ཡོད་མཁན་སློབ་ཕྲུག་རྣམས་ནས་ཡིག་རྒྱུགས་ཡང་བཏང་རྗེས་ཡིག་རྒྱུགས་མཐར་སོན་མཁན་རྣམས་ལ་ལ་དྭགས་གཙུག་ལག་སློབ་གཉེར་ཁང་ནས་ལག་འཁྱེར་ཡང་ཕུལ་སོང། ལ་དྭགས་ཡུལ་མི་ཡིན་པ་བཀྲ་ཤིས་དོན་གྲུབ་ལགས་ད་ལོ་བོད་ཡིག་སྦྱོང་བར་ཐེངས་དང་པོ་ཡིན་པ་དང་དེའང་རྫོགས་མཚམས་སུ་ཡིག་རྒྱུགས་གཏོང་རྒྱུ་དེ་ཁོང་གི་མི་ཚེ་ན་ཐེངས་དང་པོ་ཡིན་པའི་ཚོར་བར་འདི་ག་རླུང་འཕྲིན་ཁང་ལ་འདི་ལྟར་གསུངས་བྱུང། ཡིག་ཚད་ཅིག་བཏང་རྗེས་དགེ་རྒན་བཀའ་དྲིན་ཅན་གྱི་ཐུགས་རྗེ་ལ་སྔོན་ལ་ཅི་ཡང་མ་ཤེས་ན་ཡང་ཡིག་ཚད་འགྲིག་སོང་ཕ་མ་བོད་ཡིག་ཤེས་ན་བུ་ཕྲུག་ཡང་མིག་དཔེ་ཞིག་ལྟ་གི་རེད་བསམ་བྱུང་ཡང་ཁོང་གི་ཡིག་ཚད་གྲ་སྒྲིག་དང་འབྲེལ་ད་ལན་བོད་ཡིག་སྦྱང་ཡ་བཀའ་དྲིན་ལ་བརྟེན་ནས་ང་མཐོ་སློབ་ལ་ཡིག་ཚད་གཏོང་བར་འགྲོ་རྒྱུ་དང་མཐོ་སློབ་ཞིག་གི་ནང་གོམ་པ་རྒྱག་རྒྱུ་དེ་མི་ཚེ་ནང་དྲན་པ་བྱེད་ཡ་མེད་གྲ་སྒྲིག་བྱེད་དུས་ཏོག་ཙམ་འཇིགས་བྱུང་ཡིན་ནའང་ངས་ཞོགས་པ་ཆུ་ཚོད་ལྔ་པ་ལ་ལངས་ཡ་དང་ཕྱི་དྲོ་སྦྱང་ཡ་སོགས་འབད་བརྩོན་བྱས་པ་ཡིན། ཡིག་ཚད་སྐབས་ཤོག་གུ་སྟོང་པ་ཕར་སློག་ན་ངོ་ཚ་རེད་བསམ་ནས་ང་རང་ང་རང་ཡིག་ཚད་ཡང་བཏང་འདི་འདྲ་གྲ་སྒྲིག་བྱས་པ་ཡིན་བོད་ཡིག་སྦྱོང་བར་ད་ལན་མི་གྲངས་ཉིས་བརྒྱ་ལྔ་བཅུ་ལྷག་ཡོད་པའི་ནང་མང་པོ་ཞིག་ཁྱིམ་ཚང་གི་ཨ་མ་ཡང་ཕེབས་འདུག་པས། བསོད་ནམས་སྒྲོལ་མ་ལགས་ཀྱིས་ད་ལན་བོད་ཡིག་སྦྱོང་བར་ཡོང་རྒྱུ་ཡི་རྒྱུ་མཚན་གཙོ་བོར་འདི་ལྟར་གསུངས་བྱུང། སེམས་བདེ་སྐྱིད་ཟེར་ན་རེད་བོད་ཡིག་སྦྱང་ན་རང་གི་ལས་ཀ་མི་འགྲུབ་ཟེར་ཡ་ཞིག་མི་འདུག་ང་ཚོ་མི་ཚེ་དེ་འདྲ་བུད་སོང་ད་ཤི་ན་ཚེ་ཕྱི་མ་ཁྱེར་ཡ་འདི་རེད་ནོར་ཡོད་མེད་མ་རེད་ཆོས་ག་ཚོད་བྱེད་ཐུབ་ན། བསམ་པས་སྦྱངས་པ་ཡིན། ད་ང་ལོ་བདུན་ཅུ་དོན་ལྔ་ཡིན་ཕྱི་མའི་ལམ་སྣ་འདྲེན་ཕྱིར་ཆོས་ཤིག་སྦྱངས་ན་ང་འགྱོད་པ་ཅི་ཡང་བྱུང་ས་མ་རེད། ལ་དྭགས་ནང་པའི་ཚོགས་འདུའི་ཕྱོགས་ནས་ལོ་ལྟར་ཟླ་བ་གཅིག་གི་བོད་ཡིག་སློབ་སྦྱོང་བསླབ་རྒྱུ་དེ་ལ་དྭགས་ནང་ཚོགས་སྐད་ཡིག་དང་རིག་གཞུང་ཚོགས་ཆུང་གིས་གོ་སྒྲིག་ཞུས་ཡོད་པ་རེད་འདུག་གོ་སྒྲིག་ཞུ་ཕྱོགས་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ལ་དྭགས་ནང་ཚོགས་སྐད་རིག་ཚོགས་ཆུང་གི་འགན་འཛིན་རྒན་ཨོ་རྒྱན་དགྲ་འདུལ་ལགས་ལ་བཀའ་འདྲི་ཞུས་པས་རྒན་ལགས་ཀྱིས་འདི་ལྟར་གསུངས་བྱུང། དེ་ནས་སྤུ་གུ་སུམ་བརྒྱ། སྤྱིར་ན་ཉིས་བརྒྱ། ད་སུམ་བརྒྱ་ཟིན་མ་ཟིན་ཅིག་ཉིས་བརྒྱ། ཁ་གྲངས་ཅིག་དེ་ནས་བསྡུ་རྒྱུ་བྱུང་བ་རེད་དེ་ནང་ན་ཡང་དེ་ནས་ང་མཐོང་ཡ་དེ་ལ་བལྟས་བཅུག་སོང་སྤུ་གུ་མང་ཆེ་བ་ད་སྤུ་གུ་སློབ་ཕྲུག་ཟེར་ཡ་མ་གཏོགས་མི་རྒན་པ། ལོ་ཕལ་ཆེར་ལྔ་བཅུ་ཟིན་པ་དེ་ཕལ་ཆེར་ལོ་ལྔ་བཅུ་ལྔ་དྲུག་ཅུ་ཟིན་པ་དེ་འདྲ་ཡང་དེ་ནས་གཅིག་གིས་ནང་གི་ཨ་མ་དེ་འདྲ་མང་པོ་དེ་བྱས་ཙང་ང་ཚོ་རྟགས་བཟང་པོ་འདུག་བསམ་གྱི་འདུག་གང་ཟེར་ན་གཅིག་གིས་ནང་གི་ཨ་མ་དེ་འདྲ་གི་དེ་སློབ་སྦྱོང་གཅིག་གིས་ང་ཚོ་གི། ད་ཅིག་སྐད་ཡིག་ལ་སློབ་སྦྱོང་བྱས་ཡོད་ན་ནང་མི་ཆ་ཚང་ལ་ཅིག་སློབ་སྦྱོང་གི་གོ་སྐབས་རག་གི་རེད་བསམ།
མཇུག་བསྡོམས་མཛད་སྒོའི་སྐབས་གོ་སྒྲིག་ཚོགས་པ་ནས་བོད་ཡིག་བསླབ་མཁན་དགེ་རྒན་གསུམ་ལ་གླ་ཕོགས་ཕུལ་ཡོད་ལ་སློབ་ཕྲུག་རྣམས་ཀྱི་ངོས་ནས་ཀྱང་དགེ་རྒན་གསུམ་ལ་དང་དུ་བླངས་ནས་བཀའ་དྲིན་ཚོར་ཆེད་མཇལ་དར་འབུལ་རྒྱུ་སོགས་གནང་སོང་ཟླ་བ་གཅིག་དེ་ཉིད་ག་འདྲ་བྱུང་ཡོད་པའི་ཐོག་རྒན་འཇམ་དབྱངས་ཚེ་རིང་ལགས་ནས་ཁོང་སྒེར་གྱི་ཉམས་མྱོང་དུ་འདི་དག་གསུངས་བྱུང། སློབ་ཕྲུག་ལ་དེ་གཅིག་གི་བསླབ་ཡ་དེ

འོ་འདི་འདྲའི་ཁོང་ཚོ་ག་བསླབ་དགོས་དེ་གལ་ཆེན་པོ་ཅིག་ང་ཚོ་ལ་ད་ཉམས་མྱོང་འདྲ་བོ་ཅིག་འདི་ནས་ཐེབས། ཡང་རྒན་རྡོ་རྗེ་རྣམ་རྒྱལ་ལགས་ཀྱིས་མཛད་སྒོར་གསུང་བཤད་གནང་བའི་ནང་བསྟན་པ་ལ་དྭགས་ཀྱི་སློབ་ཕྲུག་ཀུན་གྱི་ནང་བོད་ཡིག་སློབ་སྦྱོང་གནས་སྟངས་ག་འདྲ་ཡོད་པའི་ཐོག་གསུང་བ་དེ་དང་འབྲེལ་ཁོང་གིས་འདི་ག་རླུང་འཕྲིན་ཁང་ལ་གསུང་དོན་དུ། དཔེར་ན་ཁོ་རང་དང་དེང་གི་བོད་ཡིག་དེ་ང་ཚོ་དབྱིན་ཇིའི་མིང་གཅིག་སློབ་གྲྭ་ཁག་དང་དེ་ཚང་མ་ལ་དེ་གཅིག་ད་ལྟ Optional ལམ་གཉིས་ཅིག་ཡོད་རེད་བ་ད་སྒེར་དུ་འདམ་ཡ་གཅིག་དང་དེ Optional གཉིས་བཞག་ཡོད་རེད་ད Optional དེ་མིན་པ་བྱས་དཔེ

དེའི་ནང་ལ་ད་ང་ཚོ་ད་ནང་པ་དེ་ཚོ་ལ་ད་སངས་རྒྱས་ཀྱི་བཀའ་བསྟན་འགྲོ་ཚང་མ་དེ་ལ་མ་ཚུད་པ་གཅིག་ཀྱང་ཡོད་མ་རེད་དེ་བྱས་ཙང་ང་ཚོ་ད་སྒེར་གྱི་སློབ་གྲྭ་ཁག་དང་ཨ་ནི་གཞུང་གི་སློབ་གྲྭ་ཁག་ཚང་མ་ལ་དེ་དེ་ད Compulsory འདྲ་བོ་དེ་དཔེ་བྱས་ན་ད་དཔེ་ཡག་པོ་འདུག་ཟེར་ཡིན་ནའང་ད་དུང་ད་ཨོ་ཟེར་རེད་ཞེ་དྲག་ཡོད་མ་རེད་ཡིན་ན་ད་དེ་གཞུང་འབྲེལ་གྱི་ད་དཔོན་པོ་དེ་ཚོ་དེ་ལ་དོ་སྣང་ཞིབ་པོ་ཅིག་གནང་དགོས་རེད་དེ་གནང་ཡག་དེ་དཔེ་གལ་ཆེན་པོ་རེད་ངས་བསམ་གི་འདུག། གལ་ཆེ་ན་ད་བོད་ཡིག་དེ་ཡོད་སྣང་མེད་སྣང་དེ་གལ་སྲིད་ང་ཚོ་གི་བོད་ཡིག་དེ་བརླག་འགྲོ་ན་རེད་པ་ཨ་ནི་ལ་དྭགས་ཀྱི་ད་ཅིག་ང་ཚོ་ངོ་རྟགས་འདྲ་བོ་དེ་བརླག་བརླག་འགྲོ་བ་རེད་ཨ་ནི། སྤྱིར་ལ་དྭགས་ནང་པའི་ཚོགས་འདུས་ལོ་ལྟར་བཞིན་ལ་དྭགས་སུ་ཆོས་ལུགས་དབྱེར་མེད་དང་ལོ་ཆེ་ཆུང་ཚང་མར་བོད་ཡིག་སློབ་གཉེར་གནང་སྲོལ་ཡོད་ན་ཡང་ད་ལོ་དེ་ལོ་རྒྱུས་ནང་མང་ཤོས་ཡིན་པ་དམིགས་བསལ་དུ་མི་གྲངས་ཉིས་བརྒྱ་ལྔ་བཅུ་ལྷག་བྱུང་ཡིན་པ་དང་ཡང་འདི་ལོ་ལ་དྭགས་གཙུག་ལག་སློབ་གཉེར་ཁང་གི་བརྒྱུད་འདོད་བློ་ཡོད་མཁན་སློབ་ཕྲུག་རྣམས་ནས་ཡིག་རྒྱུགས་གཏོང་མཁན་གྲངས་བརྒྱ་དང་ལྔ་བཅུ་བྱུང་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད།

རྩོམ་པ་པོ་ཡཱང་ཧང་ཅུན་འཛིན་བཟུང་བྱས་ནས་ད་བར་ལོ་ངོ་ལྔ་ཙམ་འགྲོ་གི་ཡོད་པའི་ཁར། ཡཱང་ཧང་ཅུན་ལ་སོ་ཉུལ་གྱི་ཉེས་པ་བཙུགས་ནས་གསང་བའི་ངང་ཁྲིམས་ཞིབ་ཐོག་མ་དེ་བྱས་ནས་ལོ་གསུམ་སོང་ཡོད་པ་བརྗོད་འདུག་ཨོ་སི་ཁྲུ་ལི་ཡའི་སི་ནི་གྲོང་ཁྱེར་ནང་ལ་བཞུགས་པའི་གནད་དོན་དབྱེ་ཞིབ་པ་ཧྥེང་ཁྲུང་དབྱིས་ཀྱིས། རྒྱ་ནག་ཁྲིམས་ཁང་གིས་ཡཱང་ཧང་ཅུན་ལ་བཅད་པའི་ཁྲིམས་ཐག་དེ་བཞིན། ཡང་གི་ནང་མི་ཚོར་ཁྲིམས་ཁང་ནང་ཡང་ཧང་ཅུན་ལ་བརྒྱུད་བསྒྲགས་བྱེད་བཅུག་ཡོད་པ་དང། བྱ་སྤྱོད་དེ་ནི་དྲང་བདེན་རྩ་བ་ནས་མེད་པའི་ཁྲིམས་ཞིབ་ཞིག་ཡིན་ཞིང། རྩོམ་པ་པོ་ཡང་ཧང་ཅུན་གྱིས་རྒྱ་ནག་གཞུང་གིས་ཉེས་འཛུགས་བྱས་པར་ཁས་ལེན་བྱས་མེད་པས། ཨོ་སི་ཁྲུ་ལི་ཡ་གཞུང་གིས་ཡང་ཧང་ཅུན་བཙོན་ཁང་གི་ཕྱིར་སྨན་བཅོས་སུ་བཙོན་གྲོལ་ཐུབ་ཐབས་འབད་བརྩོན་གནང་རྒྱུའི་འབོད་སྐུལ་ཡང་ཞུས་འདུག

སྤྱི་ཟླ་གཉིས་པའི་ཚེས་བཞི་ཉིན་འཛམ་གླིང་འབྲས་ནད་ཉིན་མོ་ཞེས་སྲུང་བརྩི་གནང་གི་ཡོད་པ་བཞིན་བོད་ཀྱི་འབྲས་ནད་ཚོགས་པས་བཞུགས་སྒར་དྷ་རམ་ས་ལའི་གཙུག་ལག་ཁང་དུ་སྤྱི་ཟླ་གཉིས་པའི་ཚེས་གསུམ་ནས་བཞི་བར་ཉིན་གཉིས་རིང་རྒྱ་གར་གྱི་སྨན་ཁང་ཆེ་ཁག་གསུམ་གྱིས་རིན་མེད་ཀྱི་ཐོག་ནས་མིག་དང་སྙིང་ཁའི་ནང་སོགས་འབྲས་ནད་དང་འབྲེལ་བའི་བརྟག་དཔྱད་གནང་ས་ཞིག་ཚུགས་གནང་ནས་བརྟག་དཔྱད་གནང་ཡོད་ཅིང། དེ་རིང་གི་བཅར་འདྲིའི་ལེ་ཚན་ནང་བོད་ཀྱི་འབྲས་ནད་ཚོགས་པའི་འགན་འཛིན་ཚུལ་ཁྲིམས་རྡོ་རྗེ་ལགས་སུ

དེ་རིང་གི་ལེ་ཚན་ནང་ལོགས་ལ་རྒྱ་གར་རྒྱལ་ས་ལྡི་ལིའི་བོད་ཀྱི་འབྲས་ནད་ཚོགས་པའི་འགན་འཛིན་ཚུལ་ཁྲིམས་རྡོ་རྗེ་ལགས་སུ་བོད་ཀྱི་འབྲས་ནད་ཚོགས་པ་དང་འབྲེལ་ཁོང་གི་སྒེར་གྱི་ཉམས་མྱོང་སོགས་ཀྱི་ཐད་ནས་བཀའ་མོལ་གནང་ག་ཕེབས་ཡོད། ཚུལ་ཁྲིམས་རྡོ་རྗེ་ལགས་ཀྱིས་བོད་ཀྱི་འབྲས་ནད་ཚོགས་པ་འགོ་འཛུགས་གནང་རྗེས་ལོ་དགུ་ལྷག་ཞིག་ཕྱིན་བཞག་དེ་ནས་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་རིན་མེད་དུ་འཕྲོད་བསྟེན་བརྟག་དཔྱད་ཐེངས་མང་གནང་བ་དང་བོད་པའི་སློབ་གྲྭ་ཁག་དང་དགོན་སྡེ་ཁག་གཞིས་ཆགས་སོགས་ཀྱི་ནང་འཕྲོད་བསྟེན་སློབ་གསོའི་ལས་དོན་དང་ལྷག་པར་དུ་འབྲས་ནད་སྔོན་འགོག་གི་ལས་དོན་མང་པོ་ཅིག་སྤེལ་གནང་རྗེས་སྤྱི་ཚོགས་ནང་ལ་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཤུགས་ཆེ་བྱུང་ཡོད་པ་རེད་འདུག་ཚུལ་ཁྲིམས་རྡོ་རྗེ་ལགས་ད་ཁྱེད་རང་གིས་ཐེངས་འདིའི་ལེ་ཚན་ལ་མཉམ་ཞུགས་གནང་བར་འཚམས་འདྲི་ཞུ་བ་དང་སྦྲགས་ཐོག་མར་འདི་ལ་ཡང་ང་ཚོའི་གསན་མཁན་རྣམ་ལྷན་རྒྱས་ལ་ཁྱེད་རང་གི་འཚར་ལོངས་བྱུང་ས་དང་སློབ་གྲྭ་ག་བར་ཕྱིན་མིན་སོགས་ཀྱི་ཐད་ནས་ཁྱེད་རང་གིས་སོ་སོའི་ངོ་སྤྲོད་མདོར་བསྡུས་ཤིག་གནང་རོགས་གནང། ད་ཟེར་དུས་ད་ང་སྤྱིར་བཏང་ལ་དྭགས་ནས་ཆགས་བསྡད་ཡོད། ལ་དྭགས་བོད་མི།

ཀེན་སར་ཚོགས་པ་དེའི་ཏུ་སི་ངའི་ཏུ་སི་འགོ་བཙུགས་པ་རེད། ལགས་སོ་ད་ཁྱེད་རང་གིས་གོང་དུ་གསུངས་པ་ནང་བཞིན་ཁྱེད་རང་གིས་སྔོན་ལ་རྒྱ་གར་འབྲས་ནད་ཚོགས་པ་ལ་ཕྱག་ལས་གནང་བཞག་དེ་འདྲ་ཡིན་དུས་སུ་མ་མཐའ་ཁྱེད་རང་གིས་བོད་ཀྱི་འབྲས་ནད་ཚོགས་པ་ཅིག་འགོ་འཛུགས་བྱེད་དགོས་པའི་བསམ་བློ་དེ་གང་འདྲ་བྱས་འཁོར་བ་རེད། ང་ཚོས་ནམ་རྒྱུན་ནམ་ཞར་རྒྱུན་གྱི་ཡང་ད་ཅིག་ཏང་གི་སྲིད་གྲོས་ཀྲུའུ་ཞི་ཞུ་གི་ནས་ཡང་ཐབས་རྩེ་པ་ཞིག་ཆགས་བསྡད་ཀྱི་ཡོད། དུས་ཡིན་ན་ཅིག་ང་རང་ཚོ་སྤྱི་ཚོགས་ནང་པ་རེད།

དགུ་ཟླ་དགུ་བཅུ་མ་སྲིད་ཆ་དྲུག་ཡོད་རེད། དེ་རིམ་པས་བྱས་བྱས་ནས་ཡང་ང་མ་བསྡད་པ་བྱུང་ཚར་ནས་ཡང་བུད་མེད་གཞན་པ་ཞིག་འགན་འཁྱེར་བྱས་བྱས་ནས་ཡང་དེ་ལས་ཀ་དེ་མུ་མཐུད་ནས་བྱས་ཡ། ག་ཚོད་འདི་སྐྱང་ས་དེ་ཨང་ལྷག་པ་དུས་ཡ། ད་ང་རང་ཚོ་ཇི་སྲིད་པ་དུས་ཡ་ང་རང་ཚོས་ད་རྒྱ་གར་ནང་ལ་ཅིག་ང་རང་ཚོ་བོད་རིགས་གནས་པ་ནས་ཤིག་ཡ། ང་རང་ཚོས་ལས་ཀ་དེ་མུ་མཐུད་ནས་བྱས་དེ་ཡ་འདི་མི་མང་པོ་ཤུགས་ཆེ་ལ་ཕན་དགོས་རེད། དེ་མིན་གྱི་ད་ང་ཚོས་ཀྱི་ལས་འཆར་དེ།

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། རྒྱལ་ཚོགས་ཀྱིས་རྒྱ་ནག་ཐད་ཀྱི་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་གནང་པའི་རྗེས་རྒྱ་ནག་གཞུང་གིས་བསྐྱར་ཞིབ་དེའི་སྐབས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་ལ་ཡར་རྒྱས་བཏང་ཡོད་པའི་རྣམ་པ་སྟོན་ཐབས་བྱེད་ཀྱི་ཡོད་པ་གནད་དོན་དབྱེ་ཞིབ་པ་ཚོས་བརྗོད་བཞིན་ཡོད་ལ། བོད་ཀྱི་གནད་དོན་ཐོག་ལ་མཚོན་ན་ཉིས་སྟོང་བཅོ་བརྒྱད་ལོ་དང་བསྡུར་ན་གླེང་སློང་གནང་མཁན་ཚོགས་མིའི་རྒྱལ་ཁབ་ལྡབ་གཅིག་མང་དུ་སོང་ཞིང། རྒྱབ་གཉེར་གྱི་དོན་ཚན་ཡང་ལྡབ་གཅིག་ལྷག་མང་དུ་ཕྱིན་ཡོད་པ་རེད།

ལྷན་ཚོགས་ནས་རྒྱ་ནག་ཐོག་གི་དུས་བཀག་བསྐྱར་ཞིབ་དེ་ཁ་སང་སྤྱི་ཟླ་དང་པོའི་ནང་ལོགས་ལ་གནང་བ་རེད་ད་ལྟ་མུ་མཐུད་བྱས་དུས་བཀག་བསྐྱར་ཞིབ་དེ་གི་ད་མཇུག་འབྲས་ཁག་གཅིག་ཉིན་ཤས་ནང་ལོགས་ལ་ཐོན་གྱི་རེད། ད་ད་རེས་ཀྱི་ལེ་ཚན་འདིའི་ནང་ལོགས་ལ་སྤྱིར་བཏང་ནས་ཅིག་དུས་བཀག་རྒྱ་ནག་ཐོག་གི་དུས་བཀག་བསྐྱར་ཞིབ་དེ་གི་བརྒྱུད་རིམ་ནང་ལོགས་ལ་ད་རེས་རྒྱ་ནག་གི་རྒྱལ་སྤྱིའི་གི་ད། ཅིག། ཚོགས་པ་ཁག་རེད་ད་ག་ནང་བཞིན་ཅིག་ད་རེས་མཉམ་འབྲེལ་རྒྱལ་ཚོགས་ནང་ཡོད་པའི་གི་ད་ཚོགས་མི་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གསུམ་ཡོད་རེད་དེ་འདིའི་ནང་ལོགས་ནས་ད་ད་རེས་ཀྱི་དུས་བཀག་བསྐྱར་ཞིབ་འདིའི་ཐོག་ལ་ཅིག་བཀའ་མོལ་གནང་མཁན་རྒྱལ་ཁབ་བརྒྱ་དང་དྲུག་ཅུ་རེ་ཅིག་བྱུང་ཡོད་རེད་དེ་དག་གི་ད་ནང་ལོགས་ནས་རྒྱལ་ཁབ་མང་པོ་ཅིག་གིས་རྒྱ་ནག་གི་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐོག་ཅིག་སྐར་ཆ་བཞི་བཅུ་ཞེ་ལྔ་ནང་བཀའ་མོལ་ཞུ་བའི་སྐབས་སུ་མང་པོ་ཅིག་གིས་རྒྱ་ནག་ལ། ཅིག། རྒྱ་ནག་ནང་ལོགས་ལ་ཡར་རྒྱས་ཀྱི་རྣམ་པ་ཅིག་ཡོད་པ་དང་ལྷག་པར་དུ་རྒྱ་ནག་གིས་ཨ་ནི། དེ་སྔ་དང་བསྡུར་བ་ཡིན་ན། ཅིག། འགྲོ་བ་མིའི་ཐོབ་ཐང་གི་གནད་དོན་སྤྱི་ཡོངས་ནས་ཅིག་ཡར་རྒྱས་ཕྱིན་པའི་རྣམ་འགྱུར་གྱི་འོག་བཀའ་མོལ་གནང་བའི་གནས་སྟངས་ཆགས་ཡོད་འདུག་དེ་དག་ཡོང་དགོས་ཡག་གི་རྒྱུ་མཚན་དང་ཨ་ནི་ད་ལྟ་ཉེ་ཆར་རང།

དེང་སང་གནས་ཚུལ་ནང་མང་པོ་ཞིག་ནང་ལ་ཡར་ཐོན་ཡོང་གི་འདུག་ད་འདི་གས་དེ་དཔྱད་པ་བྱེད་ཡ་གཅིག་ཡོད་རེད། གཉིས་ནས་རྒྱ་ནག་ནང་ལོགས་ལ་སྐྱོན་བརྗོད་བྱས་ཡ་གི་གཞི་རྩའི་གནད་དོན་མང་པོ་ཞིག་ད་བོད་དང་ཤིན་ཅང། ཤར་ཏུ་ད་ལྟ་དེ་རྒྱ་ནག་རང་ཉིད་ཀྱི་ད་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་འདི་གས་དེ་སྐོར་ལ་ཡར་བསྐྱར་ཞིབ་ཀྱི་དྲི་བ་དྲིས་ལན་ད་དུང་ག་འདྲས་བྱུང་ཡོད་རེད་འདི་གས་དེ་ཨ་ནི

ད་ཡིན་པ་ཡིན་ནའི་ད་ལྟ་འདིའི་ནང་ལ་རྒྱབ་ལོགས་ལ་ཡང་ང་ཚོ་དཔྱད་པ་བྱས་བཀའ་འདྲི་ཞུས་དུས་ཨ་ནི་རྒྱ་ནག་གིས་ཐབས་ཤེས་ག་རེ་བྱས་འདུག་ཐབས་ཇུས་ག་རེ་བྱས་ཚོགས་འདུ་འདིའི་ཆེད་དུ་གྲ་སྒྲིག་ག་འདྲས་བྱས་འདུག་དེ་གས་དེ་ང་ཚོ་ཅིག་བསྐྱར་ཞིབ་བྱས་པའི་སྐབས་ལ་ཡང་ག་རེ་གོ་ཡག་འདུག་ཞུས་པ་ཡིན་ན་ད་ལྟ་རྒྱ་ནག་གི་རྒྱལ་ཁབ་ཆུང་ཆུང་མང་པོ་ཞིག་ལ་ཡང་སྔོན་ཚུད་ནས་འགྲོ་བ་མིའི་ཐོབ་ཐང་གི་དེའི་ཐོག་ལ་ཡང་རྒྱ་ནག་ལ་ཡང་རྒྱབ་གཉེར་གྱི་དོན་ཚན་དེ་འདྲས་གུས་འབུལ་བྱེད་བཅུག་ཡ་དེ་འདྲས་བྱུང་འདུག་ཨ། ད་འདི་ག་རེ་བྱས་ནས་བྱེད་བཅུག་ཡོད་རེད་ཟེར་ང་ཚོ་དཔྱད་པ་བྱེད་དགོས་ཡ་དོན་ཚན་ཁ་ཤས་ཤིག་འདུག་ད་འདི་ནང་ལ་དཔེར་ན། གཅིག་བལྟས་ནས། ད་རྒྱ་ནག་གིས་དྲི་བ་འདི་སོ་སོའི་དྲི་བ་སོ་སོས་གྲ་སྒྲིག་བྱེད་ཨ་ནི་ལན་དེ་སོ་སོས་སྔོན་གྲ་སྒྲིག་ཡོད་དུས་ཁོ་ང་ཚོ་ཡིག་རྒྱུགས་མ་སོ་ན་དཔེ་བལྟས་པས་སོ་ར་ཕྱིར་བ་ད་དེ་ཁོ་སྔོན་ཚུད་ནས་གྲ་སྒྲིག་བྱེད་བྱས་དྲི་བ་འདི་སྔོན་ནས་གཏན་འཁེལ་བྱེད་ལན་དེ་སྔོན་ནས་གྲ་སྒྲིག་བྱེད་ཨ་ནི་ཕ་གའི་སླེབས་དུས་གསར་པ་ཡིན་མདོག་མདོག་བྱེད་ཡ་གི་རྣམ་པ་འདི་ད་དེའི་རྣམ་པ་བསྐྲུན་ཡ་གཅིག་རེད་ཅེས་བྱས་གནད་དོན་དབྱེ་ཞིབ་པ་མང་པོ་ཞིག་གིས་འདི་གསུངས་བསྡད་ཀྱི་འདུག་ད་དཔེར་ན་ང་ཚོ་ད་ལྟ་གོ་ཡ་ལ་ཡ་ཕ་གའི་ད་ལྟ Swiss གི་གྲོང་ཁྱེར Geneva ནང་ཚོགས་འདུ་འདི་ཚོགས་པའི་སྐབས་ལ་ཡ་ང་ཚོ་གོ་ཡ་ལ།

འཛམ་བུ་གླིང་རྒྱལ་སྤྱིའི་སྡིངས་ཆའི་ཐོག་ལ་རྒྱ་ནག་ལ་སྣང་ཚུལ་བསྐྲུན་ཡག་གི་ཐབས་ལམ་ཅིག་ལ་བེད་སྤྱོད་བྱེད་ཀྱི་ཡོད་རེད་ཅེས། དེ་འདྲའི་ངོས་འཛིན་བྱས་དེ་ནས་དེ་འདྲའི་གནད་དོན་དབྱེ་ཞིབ་པ་ཁ་ཤས་ཀྱིས་དེ་འདྲ་གསུང་གི་འདུག་ད་ད་ལྟ། ཡིན་ནའི་ད་དོན་དངོས་ལ་ཡང་ག་རེ་ལྟ་འགོག་རེད་ཟེར་དུས་ཙམ་པ། རྒྱ་ནག་ནང་ལོགས་ལ་དཀའ་ངལ་འཕྲད་པའི་གི་གནས་ཚུལ་དང་རྒྱ་ནག་ནང་ལོགས་དངོས་ཡོད་ཀྱི་དཀའ་ངལ་དེ་གས་དེའི་སྒང་ལ་ཡ། ཁོ་ད་ལྟ་རྒྱལ་སྤྱིའི། བསྐྱར་ཞིབ་ཀྱི་འགྲོ་ལུགས་འགྲོ་བྱེད་རེད་དོ་ཨ་དེ་ཁས་ལེན་བྱས་མ་བྱས་དེ་ཡང་རྒྱལ་ཁབ་དེ་ལ

དོན་ཚན། རྒྱ་ནག་གིས་ལག་བསྟར་བྱེད་དགོས་ཡ་དེ་གལ་ཏེ་ཁོ་ཡང་སྲིད་པའི་གླེང་སློང་བྱེད་དགོས་ཡ་ད་དེ་ལ་ཡ་མཇུག་འདེད་བྱས་བྱས་རྒྱལ་ཁབ་ད་ཚོགས་མི་རྒྱལ་ཁབ་སོ་སོ་སོས་ཀྱི་དེ་གླེང་སློང་བྱེད་མཁན་བྱུང་ཡོད་པ་ཁོ་ན་རྒྱལ་ཁབ་གཉིས་ས་ཆི་ཡོད་པ་དེ་གལ་ཏེ་གི་དཔོན་རིགས་ཚོས་རྒྱ་ནག་དང་དཔོན་རིགས་དེ་ཚོང་གི་ཐོག་ནས་འབྲེལ་བ་ཡོང་གི་རེད་ཆབ་སྲིད་ཀྱི་ཐོག་ནས་འབྲེལ་བ་ཡོང་གི་རེད་གནད་དོན་ཅི་རིགས་ཀྱི་ཐོག་ནས་འབྲེལ་བ་ཡོང་གི་ཡོད་དུས་དེ་གའི་ཐོག་ལ་ཡ་གླེང་སློང་བྱེད་ཆེད་མཇུག་འདེད་བྱེད་ཡ་དེ་གལ་ཆེན་པོ་ཞེ་པོ་རེད་ལ་ཨ་མི་རི་ཀའི་ངོས་ནས་ཡིན་པ་ཡིན་ན་ཡང།

རྒྱ་ནག་ཐོག་གི་དུས་བཀག་བསྐྱར་ཞིབ་འདིའི་ཐོག་ལ་གཟིགས་ཚུལ་འདི་ཚོ་ཅིག་ཞིབ་ཕྲ་དཔྱད་པ་བྱས་པའི་སྐབས་སུ། དངོས་གནས་ཀྱི་ད་རེས་གཞི་རྩའི་གི་ད་ལྟ་དུས་བཀག་བསྐྱར་ཞིབ་འདི་ད་ཧ་ལམ་ལོ་ལྔ་རེའི་མཚམས་ལ་ཐེངས་གཅིག་མ་གཏོགས་ཡོང་གི་མེད་དུས། རང་བཞིན་གྱིས་ད་རེས་ཀྱི་ད་དུས་བཀག་བསྐྱར་ཞིབ་དེ། ཚར་བ་ཡིན་ན། ལོ་བཞི་དང་ཕྱེད་ཀ་ལྔ་ལྷག་གཅིག་ཡང་དེ་འདྲའི་གི་གོ་སྐབས་གལ་ཆེན་པོ་ཅིག་སླེབས་ཡ་དཀོན་པོ་ཅིག་ཡིན་དུས། ད་རེས་རྒྱ་ནག་གི་དུས་བཀག་བསྐྱར་ཞིབ་དེའི་ཐོག་ལ་ཅིག་ད་རྒྱལ་ཁབ་ཚོགས་མི་རྒྱལ་ཁབ་མང་པོ་ཅིག་ལ་མགོ་སྐོར་བསླུ་བྲིད་བཏང་བ་དང་དེ་ག་ནང་བཞིན་ཅིག་རྒྱ་ནག་འདིས་ཅིག་ད་འཛམ་བུ་གླིང་གི་ནང་ལོགས་ལ་ཅིག་འགྲོ་བ་མིའི་ཐོབ་ཐང་དང་ཅིག་གུས་བརྩི་ཞུ་མཁན་དང་སྲུང་སྐྱོབ་བྱེད་མཁན་གྱི་རྒྱལ་ཁབ་ཅིག་གི་རྣམ་འགྱུར་སྟོན་ཡ་འདིས། དྲང་པོ་མེད་པ་གཅིག་ད་སྡིངས་ཆ་རྒྱལ་སྤྱིའི་གི་སྡིངས་ཆ་ཁག་དང་ལྷག་པར་དུ་རྒྱ་ནག་ལ་རྒྱབ་སྐྱོར་བྱེད་མཁན་གྱི་རྒྱལ་ཁབ་ཁག་འདི་ཚོས་གི་ཤེས་དགོས་ཡ་འདི་གནད་འགག་ཅིག་ཡིན་ཙང་ད་ད་རེས་ཨ་མི་རི་ཀའི་གྲོས་ཚོགས་གི་ད་ལྟ་རྒྱ་ནག་འཛིན་སྐྱོང་ཚོགས་ཆུང་ངོས་ནས་ཉན་ཞིབ་ཚོགས་དགོས་ཡ་གི་གནད་འགག་གཅིག་ཡིན་ཞེས་དེ་འདྲའི་གྲོས་ཚོགས་འཐུས་མི་སྐུ་ཞབས་ད་ཀྲིས་སྨིད་གཙོས་པའི་གི་གྲོས་ཚོགས་འཐུས་མི་གཞན་ཁག་ཅིག་གིས་ད་གསུངས་པ་རེད་ཨ་ད་རིང་གི་ད་གྲོས་ཚོགས་འཐུས་མི་གི

གྲལ་དུ་དེ་ག་ནང་བཞིན་ད་བོད་པའི་གི་སྐུ་ཚབ་དངོས་སུ་ཁེ་ས་ད་སྤྱི་ཟླ་གཉིས་པའི་ཚེས་གཅིག་ཉིན་ཕ་གི་ཉན་ཞིབ་ཐོག་ཕེབས་མེད་པ་ཡིན་ན་ད་ལྟ་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་བྱས་པའི་རྒྱལ་སྤྱི་བོད་དོན་ལས་འགུལ་ཁང་གི་དེ་འདྲའི་བསྒྲགས་གཏམ་ཡིག་ཆ་གཅིག་ཡ་ཉན་ཞིབ་ཚོགས་ཆུང་སྐབས་དེ་དུས་ཕུལ་ཡོད་རེད་དེའི་ནང་ལོགས་ལ་ད་ཅིག་ཞིབ་ཕྲ་མར་གཟིགས་ཡོང་དུས་ཅིག་ད་རེས་ཕ་གའི Geneva གི་གྲོང་ཁྱེར་ནང་ལོགས་ལ་རྒྱ་ནག་ཐོག་གི་དུས་བཀག་བསྐྱར་ཞིབ་དེའི་ཐོག་རྒྱ་ནག་གིས་སྐབས་དེ་དུས་ཚོགས་མི་རྒྱལ་ཁབ་ཚོས་ཀྱི་བཀའ་མོལ་གནང་ཡ་གི་ད་ཅིག་ནང་དོན་ཁག་ཅིག་ལ་ཅིག་གཡོ་སྒྱུར་གྱི་མགོ་སྐོར་བཏང་བའི་གི་ཡིན་པ་མ་ཟད་ལྷག་པར་དུ་སྐབས་དེ་དུས་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ཚོགས་ཁང་ཚོགས་འདུ་ཚོགས་པའི་གི་ཚོགས་ཁང་དེའི་ནང་ལོགས་ལ་ཡིན་ནའི་ཅིག། ད་གཞི་རྩའི་གི་ཚོགས་མི་རྒྱལ་ཁབ་མ་ཡིན་པའི་གི་ད་ཟུར་ཉན་ཁག་ཅིག་ཕ་གའི་དེ་འདྲའི་གི་ཚོགས་འདུའི་ནང་ལོགས་ལ་ཕེབས་ཡ་གི་གོ་སྐབས་ཡོད་རེད་དེ་ཡིན་ནའི་ད་གོ་སྐབས་དེ་ཅིག་མང་པོ་ཞེ་པོ་མེད་དུས་རྒྱ་ནག་གི་སྐུ་ཚབ་རེད་དེ་ག་ནང་བཞིན་གི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེ་ཡིན་ཡན་དེ་མིང་དེ་འདྲ་ཞིག་བཏགས་པ་ཡིན་ན་ཡང་རྒྱ་ནག་རང་གི་གཞུང་གི་ད་ཤུགས་རྐྱེན་ཆེན་པོ་ཡོད་པའི་གི་ད GONGO གཞུང་འབྲེལ་མ་ཡིན་པའི་གི་ཚོགས་པ་སྒྲིག་འཛུགས་ཧ་ལས་པའི་གི་མང་པོ་ཞིག་ཡོད་དུས་བོད་པ་གཙོས་པའི་གི་ཤིན་ཅང་རེད་ད་ག་ནང་བཞིན་གཅིག་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་གི་ཚོགས་པ་མང་པོ་གཅིག་ལ་གོ་སྐབས་མ་རག་ཡ་གི་གནས་སྟངས་གཅིག་དེ་འདྲས་ཆགས་བཞག་གཉིས་པ་དེ་ད་ད་ལྟ་སྐབས་དེ་དུས་རྒྱལ་ཁབ་ཚོགས་མི་རྒྱལ་ཁབ་བརྒྱ་དང་དྲུག་ཅུ་རེ་གཅིག་ལྷག་གིས་བཀའ་མོལ་ཞུས་པ་རེད་དེའི་ནང་ལོག་ནས་ད་བོད་པའི་གི་གནད་དོན་དང་འབྲེལ་བྱས་ཧ་ལམ་རྒྱལ་ཁབ་ད་ཚོགས་མི་རྒྱལ་ཁབ་ཉི་ཤུ་རྩ་གྲངས་གིས་སྐབས་དེ་དུས་བོད་ཟེར་དེ་འདྲས་ཆེད་འདོན་བྱས་བྱས་བཀའ་མོལ་གནང་ཐུབ་ཡས་འདི་ཕྱོགས་གཅིག་ནས་བཟང་ཕྱོགས་ཀྱི་རྣམ་འགྱུར་ཅིག་ལ་ངོས་འཛིན་བྱས་བསྡད་ཀྱི་འདུག་ད་ལྟ་དེ་སྔ་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་སྐབས་སུ་རྒྱ་ནག་གི་དུས་བཀག་བསྐྱར་ཞིབ་དང་བསྡུར་བ་ཡིན་ན་ལྡབ་ལོག་ཅིག་གིས་མང་བ་ཕྱིན་ཡོད་དུས་རང་བཞིན་གྱིས་འདི་བཟང་ཕྱོགས་ཀྱི་རྣམ་འགྱུར་ཅིག་ལ་ངོས་འཛིན་བྱས་བསྡད་ཀྱི་འདུག་ཡིན་ནས་ཡང་གནད་དོན་དབྱེ་ཞིབ་པ་མང་པོ་ཅིག་གིས་ཁོ་བོད་པའི་གི་གནད་དོན་དེ་ཛ་དྲག་པོ་ཅིག་དེ་སྔ་ལས་ཛ་དྲག་རུ་ཕྱིན་ཙང་ཡང་འདི། ད་རེས། ད་རྒྱལ་ཁབ་མང་པོ་ཅིག་གི་བློ་འཚབ་དང་སེམས་འཚབ་ཡོད་པའི་གི་རྣམ་འགྱུར་ཅིག་ལ་ཡང། ངོས་འཛིན་བྱེད་ཡ་ཅིག་ཆགས་བསྡད་ཀྱི་འདུག་ད་ལྟ། སྤྱི་ཟླ་གཉིས་པའི་ཚེས་གཅིག་ཉིན་ད་རེས། ཨ་མི་རི་ཀའི་རྒྱ་ནག་ཐོག་གི་གྲོས་ཚོགས་ཚོགས་ཆུང་ངོས་ནས་ཉན་ཞིབ་ཚོགས་པའི་སྐབས་སུ། ད། ཚོགས་ཆུང་དེའི་གི། ཚོགས་གཙོ། ཨ་མི་རི་ཀའི་གྲོས་ཚོགས་འཐུས་མི་སྐུ་ཞབས Chris Smith ལགས། ལ་ང་ཚོ་འདི་ག་རླུང་འཕྲིན་ཁང་ནས་ཅིག་ཟུར་ལ་ཅིག། དྲི་བ་དྲི་ཡའི་གོ་སྐབས་བྱུང་བ་རེད། སྐབས་དེ་དུས། འདི་ག་རླུང་འཕྲིན་ཁང་ནས་ད་གྲོས་ཚོགས་འཐུས་མི Chris Smith ལགས་ལ། ད་རེས་ད་རྒྱ་ནག་གི་ཐོག་ལ་དུས་བཀག་བསྐྱར་ཞིབ་འདིའི་ཐོག་ད་རྒྱལ་ཁབ་ཚོགས་མི་མང་པོ་གཅིག་གིས་རྒྱབ་གཉེར་དོན་ཚན་ཁྱོན་བསྡོམས་བཞི་བརྒྱ་ཉི་ཤུ་རྩ་བརྒྱད་བྱུང་ཡོད་རེད། ད་རྒྱ་ནག་གཞུང་གི་ངོས་ནས་དེ་ལྟར་ག་ཚོད་ལ་ངོས་ལེན་བྱེད་ཀྱི་ཡོད་མེད་དང་དངོས་སུ་ད་དེ་ཡོང་རྒྱུའི་གི་ལོ་བཞི་དང་ཕྱེད་ཀ་ལྔ་ནང་ལོགས་ལ་དངོས་ཡོད་ལ་ཡོད་ཀྱིས་ལག་བསྟར་བྱེད་ཀྱི་ཡོད་མེད། འདིའི་ཐོག་ལ་ཅིག་ད Chris Smith ལགས་ཀྱི་དགོངས་ཚུལ་རེད་ད་ག་ནང་བཞིན་ཅིག་ད་བསམ་འཆར་དེ་འདྲའི་བཀའ་མོལ་བཀའ་འདྲི་ཞུས་པའི་སྐབས་སུ་ཁོ་རང་གིས་ད་རེ་ད་རྒྱ་ནག་གི་སྲིད་འཛིན་ཤི་ཅིན་པིང་དང་སྲིད་འཛིན་ཤི་ཅིན་པིང་གི་འཛིན་སྐྱོང་འོག་ཡོད་པའི་རྒྱ་ནག་དམར་ཤོག་ཚོགས་པ་འདི་ལ་ཡིད་ཆེས་རྩ་བ་ནས་མེད་ཞེས་གསུངས་བསྡད་ཀྱི་འདུག་ཡིན་ནས་ཡང་ད་རྒྱ་ནག་གཞུང་རེད་ད་ག་ནང་བཞིན་ཅིག་ཤི་ཅིན་པིང་གི་ཅིག་ལྟ་བ་ལངས་ཕྱོགས་འདི་ཚོ་ལ་མ་ལྟོས་པར་ཅིག་རྒྱ་བོད་ནང་ལོགས་རེད་ད་ག་ནང་བཞིན་གཅིག་རྒྱ་མི་རིགས་རེད་ཡང་གྲངས་ཉུང་མི་རིགས་གཞན་མང་པོ་གཅིག་ལ་གདུག་རྩུབ་བྱས་པ་འདི་ལ། གཅིག་ད་རྒྱ་ནག་གཞུང་གིས་ངོས་ལེན་བྱས་ན་རེད་མ་བྱས་ན་རེད་ཨ་མི་རི་ཀ་གཙོས་པའི་གི་ཕྱི་ཕྱོགས་ཀྱི་རྒྱལ་ཁབ་ཁག་གཅིག་གིས་མུ་མཐུད་བྱས། དེ་དག་ད་རྒྱལ་སྤྱིའི་ནང་ལོགས་ལ་སྐྱོན་བརྗོད་བྱས་དགོས་པ་དང་ལྷག་པར་དུ་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒྲིག་འཛུགས་སྡིངས་ཆ་འདི་འདྲའི་སྒང་ལ། ཡང་ནས་ཡང་དུ། གནད་དོན་འདི་གསལ་བསྒྲགས་བྱས་ཡ་འདི་རང་བཞིན་གྱིས་གནད་འགག་ཆེན་པོ་གཅིག་ཡིན་པ་གཅིག་ངོས་འཛིན་བྱས་བསྡད་འདུག།

བོད་དང་རྒྱ་ནག་དང་ཤིན་ཅང་དང་ཨ་ནི་ཧོང་ཀོང་ལ་སོགས་པ་དེ་གས་ཚང་མའི་ནང་ལོགས་ལ་གང་ལྟར་འགྲོ་བ་མིའི་ཐོབ་ཐང་ལ་ཉེན་ཁ་ཆེན་པོ་ཞེ་པོ་ཅིག་ལྷག་པར་དུ་ད། དེ་ཡང་ཆབ་སྲིད་གཅིག་པུ་མ་ཡིན་པར་སྨྲ་བརྗོད་རང་དབང་ད་དཔེར་ན་ཆོས་དད་རང་དབང་ཨ་ནི་ཅིག་ལས་རྩོལ་བ་ཚོ་ཡིན་ནའི་རེད་བུད་མེད་ཀྱི་ཐོབ་ཐང་ཡིན་ནའི་རེད་གྲངས་ཉུང་མི་རིགས་ཀྱི་ཐོབ་ཐང་རེད་དེ་གས་ཚང་མའི་སྒང་ལ་ཡ་ཨ་ནི་དོ་སྣང་བྱེད་དགོས་ཀྱི་རེད་རྒྱ་ནག་གཞུང་གིས་འདི་ཞིག་ཞེ་པོ་ཡར་རྒྱས་གཏང་གི་ཡོད་ཟེར་བཤད་པ་ཡིན་ན་ཡང་དངོས་ཡོད་གནས་སྟངས་ཐོག་ནས་འདི་གས་དེ་ལྟ་ཞིབ་བྱེད་དགོས་རེད་ཟེར་བྱས་ཤུགས་ཆེ་ཤུགས་ཆེན་པོ།

རྒྱ་ནག་སྲིད་དོན་འཛམ་བུ་གླིང་ནང་ལོགས་གཅིག་ཞེ་པོ་གཅིག་གི་ག་ཟེར་སྔོན་ཐོན་གྱི་རྣམ་པ་བསྐྲུན་ཡག་གི་འབད་བརྩོན་བྱེད་ཀྱི་འདུག་ཟེར་ཡ་དེ་ཤུགས་དྲག་ཆེན་པོ་ཞེ་པོ་ཅིག་གསུངས་ཤག་ད་འདི་ནང་ལོགས་ལ་གཙོ་བོ་དེ་རྒྱ་ནག་གཞུང་གིས་དཔེར་ན་ད་བུད་མེད་ཀྱི་དཔེར་ན་བུད་མེད་ཀྱི་ཐོབ་ཐང་གཅིག་པུ་ཞིག་ཆ་བཞག་པ་ཡིན་ན་རྒྱ་ནག་གཞུང་གིས་རྒྱལ་ཚོགས་དང་དེ་བ་ལ་ཡ་བཤད་ཡོང་དུས་ཙམ་པ་བུད་མེད་ལ་ཐོབ་ཐང་ཡོད་ཟེར་བྱས་བཤད་ཀྱི་ཡོད་རེད་ཡིན་ནའི། ཕྲུ་གུ་སྐྱེ་ཡ་དང་ཨ་ནི་གཅིག་འདི་འདྲའི་གི་གནས་བབ་ཐོག་ལ་ཐུག་ཡོང་དུས་ཙམ་པ་བུད་མེད་ཚོ་ལ་ཡ་ཐོབ་ཐང་མེད་པར་རྒྱ་ནག་གཞུང་གི་སྲིད་ཇུས་གཏན་འབེབས་བྱས་བཞག་པ་འདིའི་འོག་ལ་ཡ་ཤར་བསྐྱོད་མ་བྱས་པ་ཡིན་ན་ཉེས་ཆད་ལྗིད་པོ་འགེལ་ཡ་ལ་སོགས་པ་འདི་འདྲའི་དཀའ་ངལ་འཕྲད་བསྡད་ཀྱི་ཡོད་པ་འདི་གས་ཚང་མ་ལོག་གསལ་པོ་ཞེ་པོ་ཅིག་གསུངས་ཤག་ད་དེ་ནས།

དགུ་པ་དེ་བ་ཅིག་ལ་སྙན་ཐོ་ཞིག་བཏོན་གནང་ཡོད་རེད་ད་ལྟ་བོད་ནང་ལོགས་ལ་བོད་པའི་མི་རིགས་ཐོག་ལ་ཡ་ཁྲག་རིགས་རྒྱུ་རྫས་དེ་གའི་དེ་བསྡུ་རུབ་བྱས་བྱས་ཨ་ནི་གནད་དོན་གཅིག་གི་ཐོག་ནས་རྒྱ་ནག་གཞུང་གིས་གང་ལྟར་བོད་ནང་ལོགས་རེད་ཤིན་ཅང་རེད་དེ་བ་ལ་ཡ་ད་དམ་དྲག་བྱེད་ཀྱི་ཡོད་པ་འདི་བོད་ནང་ལོགས་དཔེ་སྦྱར་བྱས་དེ་གས་གསུངས་ཡོད་རེད་ད་འདི་འདི་བཟོ་ཡོང་དུས་ཙམ་པ་ཁོ་རང་དེ་སྙན་ཐོ་འདོན་མཁན་དང་ཉམས་ཞིབ་གནང་མཁན་དེ་རེད་ཁོ་རང་གི་སྙན་ཐོ་དེ་བཏོན་པའི་སྐབས་ལ་ཡ་དཔེར་ན་ཁྲག་རིགས་རྒྱུ་རྫས་དང་ད་ལྟ་མིག་རིལ་གྱི་པར་རིས་བླངས་ཡག་ལ་སོགས་པ་དེ་འདྲས་ཀྱིས་རྒྱ་ནག་གཞུང་གི་དམར་ཤོག་ཚོགས་པའི་ལམ་སྟོན་དང་སྲིད་ཇུས་འོག་ལ་ཡ་ད་དམག་མི་གིས་ལག་བསྟར་བྱས་པའི་སྲིད་ཇུས་ཆགས་འགྲོ་དང་དེ་འདྲས་ཅིག་བྱས་ཡོང་དུས་ཙམ་པ་ད་འདི་མ་འོངས་པར་བོད་ནང་ལོགས་ལ་དཀའ་ངལ་ཞེ་པོ་འཕྲད་ཀྱི་རེད་ཟེར་བྱས་ཁོ་རང་གིས་ད་གཙོ་བོ་དེ་འགུལ་སྐྱོད་རང་དབང་སྨྲ་བརྗོད་རང་དབང་གནད་དོན་ཅི་རིགས་ཀྱི་ཐོག་ལ་ཡ་འགོག་རྐྱེན་བཟོ་ཡག་གི་གནས་ཚུལ་གཞི་རྩ་འཛིན་ས་གཙོ་བོ་ཆགས་ཀྱི་རེད་གསུང་མཁན་གྱི་མི་གཅིག་དེ་འདྲས་གཅིག་ད་བཀའ་མོལ་གནང་སྐབས་ཕེབས་ཡོང་དུས་འདི་གནད་འགག་ཆེན་པོ་ཞེ་པོ་ཅིག་རེད་བསམ་གྱི་འདུག་ཨ་ནི་ཨེ་མིལ་ཏར་ཁོ་རང་ཆ་བཞག་པ་ཡིན་ནའི་ཁོ་རང་གི་སྔོན་མ་ཉམས་ཞིབ་དེ་གའི་དེ་ག་ཟེར་དགོས་རེད་རྒྱ་ནག་གཞུང་རང་གི་ཡིག་ཆ་དེ་འདྲས་དང་ཝི་ཆད་ཀྱི་ནང་ལོགས་ཀྱི་ཡིག་ཆ་དང་དེ་འདྲས་ལ་ཡ་གཞི་འཛིན་བྱས་གནས་ཚུལ་བཏོན་ཡོད་རེད་པ་བྱེད་དུས་ཙམ་པ་གནས་ཚུལ་དེ་གའི་དེ་རྒྱ་ནག་གཞུང་གིས་ཁས་ལེན་མ་བྱས་ཀ་མེད་བཟོ་འདྲ་ཅིག་རང་བཞིན་གྱིས་ཆགས་འགྲོ་གི་ཡོད་རེད་ད་དེ

སྐྱོ་བོ་ཡོད་པ་དང་དེ་གས་དེ་གསལ་སྟོན་གནང་ཡག་གི་ཆེད་དུ་ད་དེ་གས་དེ་བདེན་དཔང་བྱེད་པ་བདེན་དཔང་བྱས་བྱས་ཕ་གིའི་བཀའ་མོལ་དུ་གསུང་གི་ཡོད་དུས་ཏན་ཏན་ཤུགས་ཆེན་པོ་ཞེ་པོ་ཅིག་ཆགས་ཡོད་རེད་བསམ་གྱི་འདུག་ཨ་ནི་ད་ད་ལོ་ང་ཚོ་དཔྱད་པ་ཞུ་དགོས་ཡ་ཅིག་ནང་ལོགས་ལ་ད་དཔེར་ན་སྦྱོང་བརྡར་སྐོར་རེད་བ་ད་སྦྱོང་བརྡར་གནང་ཡག་ཡིན་དུས་ཙམ་པ་སྦྱོང་བརྡར་ག་འདྲས་གནང་གི་རེད་ཟེར་ཡ་དེ་རྒྱལ་ཁབ་སོ་སོ་སོ་གི་ཨ་ནི་ཆ་ཐབས་ཇུས་དང་འཆར་གཞི་འདྲ་མི་འདྲ་ཡོང་གི་རེད་ཡིན་ནའི

བོད་ནང་ལོགས་ལ་འགྲུལ་བཞུད་ཀྱི་རང་དབང་དུ་དམ་དྲག་ཞེ་པོ་བྱས་ཏེ་དེ་གའི་ཚང་མ་ལོགས་གནས་ཚུལ་མང་པོ་ཞིག་འཁོད་ཡོད་རེད་ཡིན་པ་ཡིན་ནའི་ད་གཙོ་བོ་ཤེས་ཡོན་དང་རིག་གཞུང་གི་ཐོག་ལ་ཡ་དམ་དྲག་བྱེད་ཀྱི་ཟེར་ཡ་དེ་གཙོ་བོ་ཆགས་བཞག་བསམ་གྱི་འདུག་ལོ། ལགས་རེད་ད་ད་ལྟ་རྒྱ་ནག་གི་དུས་བཀག་བསྐྱར་ཞིབ་འདི་གཅིག་པོ་མ་ཡིན་པར་སྤྱིར་བཏང་ནས་ད་རེས་བོད་ནང་ལོགས་ཀྱི་གནད་དོན་རེད་བོད་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་དངོས་ཡོད་ད་ས་ཐོག་ལ་ག་འདྲ་ཡོད་མེད་ཐད་གནས་ཚུལ་རྒྱུས་ལེན་བྱེད་ཡས་འདི་དཀའ་ལས་ཅིག། ད་ཁག་ཤོས་ཆགས་ཀྱི་ཡོད་པ་འདི་སྤྱིར་བཏང་ནས་ད་ལྟ་དུས་བཀག་བསྐྱར་ཞིབ་ཀྱི་སྡིངས་ཆ་འདི་གཙོས་པའི་གི་ད་སྤྱིར་བཏང་ནས་འགྲོ་བ་མིའི་ཐོབ་ཐང་གི་ཐོག་ལ་ཉམས་ཞིབ་བྱེད་མཁན་གྱི་ད་སྒྲིག་འཛུགས་ཚོགས་པ་མང་པོ་ཅིག་གི་གསུང་དེ་དེ་ཆགས་བསྡད་ཀྱི་འདུག་ད་ལྟ་བོད་ནང་ལོགས་ལ་ད་དབྱིན་སྐད་ནང lack of access ད་ཅིག་དངོས་ཡོད་ཀྱི་ཕྱི་རྒྱལ་གསར་འགོད་པ་རེད་ཅིག་ཉམས་ཞིབ་པ་རེད་ད་ག་ནང་བཞིན་ཅིག་ཕྱི་རྒྱལ་ཨ་རི་གཙོས་པའི་གི་གཞུང་འབྲེལ་མི་སྣ་ཁག

ད་ཅིག་སྒྲིག་འཛུགས། ལྷག་པར་དུ་འགྲོ་བ་མིའི་ཐོབ་ཐང་གི་ད་ཚོགས་ཆུང་གི་ངོས་ནས་བོད་ནང་ལོགས་ལ་ཕེབས་བྱས་ད་དངོས་ཡོད་ཀྱི་གནས་ཚུལ་གོ་རྟོགས་སྤེལ་ཡ་འདི་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་པ་ཅིག་ད་ཚང་མས་ཀྱི་ངོས་ལེན་བྱས་བསྡད་ཀྱི་འདུག་ད་ལྟ་ང་ཚོ་རླུང་འཕྲིན་ཁང་ནས་ཁ་སང་སྤྱི་ཟླ་གཉིས་པའི་ཚེས་གཅིག་ཉིན་གྲོས་ཚོགས་འཐུས་མི་ཁྲིས་སྨིད་ལ་ཡང་ད་ག་རང་ཅིག་དྲི་བ་འདི་བཀའ་འདྲི་ཞུ་ཡ་གི་གོ་སྐབས་བྱུང་སོང་ཅིག

ད་ཐོས་པ་དང་དགའ་པོ་ཞེ་པོ་བྱུང་ཟེར་ཡིན་ནའི་དངོས་ཡོད་ལ་ཡོད་ཀྱི་ད་རྒྱ་ནག་གཞུང་གི་ཅིག་དོན་གཉེར་རྒྱབ་པ་དེ་ཚོ་ལ་ཅིག་ལག་བསྟར་བྱེད་མ་བྱེད་འདི་ད་ཐེ་ཚོམ་རེད་ཞེས་གསུངས་བསྡད་ཀྱི་འདུག་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་དུས་བཀག་བསྐྱར་ཞིབ་གནང་ཡ་འདི་རྒྱ་ནག་ཐོག་ལ་གནང་བ་རེད་ཡིན་ནའི་སྤྱིར་བཏང་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་འགྲོ་བ་མིའི་ཐོབ་ཐང་གི་སྒྲིག་འཛུགས་འདི་ད་བོད་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཞིབ་འཇུག་བྱེད་མཁན་གྱི་ད་སྡིངས་ཆ་ཆེ་ཤོས་ཅིག་འཛམ་བུ་གླིང་ནང་ལོགས་ལ་སྡིངས་ཆ་གལ་ཆེ་ཤོས་དང་ད་ག་ནང་བཞིན་ཅིག་ད་ཆེ་ཤོས་ཅིག་ཡང་ཆགས་བསྡད་ཀྱི་ཡོད་དུས། འཛམ་གླིང་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་སྤྱི་ཁྱབ་ད་ད་ལྟའི་གོང་ལ Michelle Bachelet ཁོ་རང་ཡིན་ན་ཅིག

ལྷན་ཚོགས་ཀྱི་ཚོགས་ཆུང་གི་སྤྱི་ཁྱབ། མཐའ་མ་ཕེབས་མཁན་དེ་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོ་ལ་ལྕམ་མཱེ་རི་རོ་བིན་སོན་ཁོ་རང་བྱུང་བ་རེད་དེའི་རྗེས་ནས་ཕྱིན་ད་ད་ལྟ་བར་དུ་ལོ་འདི་འདྲའི་བཅུ་ཕྲག་ཁ་ཤས་ཤིག་ནང་ལོགས་ལ། བོད་ནང་ལོགས་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་སྤྱི་ཁྱབ་ཅིག་ཕེབས་མ་ཐུབ་ཡས་ཀྱི་རྒྱུ་མཚན་རེད་ཕེབས་མ་ཐུབ་ཙང་ད་ལྟ་བར་དུ་ཅིག་བོད་ནང་ལོགས་ནས་གནས་ཚུལ། དངོས་ཡོད་ཀྱི་གནས་ཚུལ་མང་པོ་ཅིག་ཕྱི་ཕྱོགས་ལ་སླེབས་མ་ཐུབ་ཡས་ཀྱི་གནས་སྟངས་ཅིག་ཚང་མས་ཀྱི་ངོས་འཛིན་བྱས་བསྡད་ཀྱི་འདུག་ཨ་ནི་འདིའི་ད། འགྲོ་མ་ཐུབ་ཡས་ཀྱི་རྒྱུ་རྐྱེན་གཅིག་དེ། ད་ལྟ་བུ་རྒྱ་ནག་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒྲིག་འཛུགས་འདི་ལ་ཡང་ད། ཤུགས་རྐྱེན་ཧ་ལས་པའི་གི་ཆེན་པོ་ཡོད་པའི་གི། ད། དཔང་པོ་ཅིག་ཡིན་པ་ཅིག་ངོས་འཛིན་བྱས་བསྡད་ཀྱི་འདུག་ཨ་ནི་ད་དེང་སྐབས་འདས་པའི་ལོ་གཅིག་གཉིས་ནང་ལོགས་ལ་རྒྱ་ནག་གཞུང་གིས། མཉམ་འབྲེལ་རྒྱལ་ཚོགས་སྒྲིག་འཛུགས་འདི་འདྲས་ལྟ་བུ་གཙོས་པའི་གི་ད་འཛམ་བུ་གླིང་གི་རྒྱལ་ཁབ་མང་པོ་ཞིག་ནང་ལོགས་ལ་རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་ཡ་གནོད་ཤུགས་སྤྲད་ཡ་འདི་ཧ་ལས་པའི་ཤུགས་ཆེན་པོ་ཆགས་ཡོང་དུས། ད་ལྟ། ཉན་ཞིབ་ནང་ལོགས་ལ་ཅིག་རྣམ་པ་ཅིག་ལྟ་སྐབས་དེ་དུས་ཕེབས་པའི་གི་མཉམ་ཞུགས་གནང་མཁན་གི། ཁོ་ཚོས་བཀའ་མོལ་གནང་བའི་སྐབས་དུ་ཐོག་མ་དེ་ད་ཨ་མི་རི་ཀ་གཙོས་པའི་གི་འཛམ་བུ་གླིང་གི་ད་རྒྱལ་ཁབ་མང་པོ་ཅིག་ནང་ལོགས་ལ་ཅིག་རྒྱ་ནག་གཞུང་དང་ལྟ་སྤྱོད་མི་མཐུན་མཁན་ཕྱོགས་གི་རྒྱ་ནག་ལ་ད་ཅིག་རྒྱ་ནག་གཞུང་གི་རྒྱལ་མཚམས་བརྒལ་ནས་ཡང་དྲག་གནོན་བྱེད་ཡས་ཀྱི་གནས་སྟངས་ཅིག་ཆགས་ཡོད་དུས་དེ་ཚོའི་དེ་ཚོའི་ཐོག་ལ་ད་ངེས་པར་དུ་ཅིག་རྒྱ་ནག་གཞུང་ལ། ད་ཅིག་སྲིད་དོན་རེད་ད་ག་ནང་བཞིན་དཔལ་འབྱོར་གྱི་ཁྲིམས་ཆད་བཀལ་བྱས་གང་ལྟར། རྒྱ་ནག་གཞུང་ལ་ཅིག་དེ་ཚོ་འགན་འཁྲི་འཁྱེར་དགོས་ཡག་གི་གནས་སྟངས་ཅིག་ཆགས་བསྡད་འདུག། ལགས་རེད་ད་ད་ལྟ་རྒྱ་ནག་གཞུང་གིས་ད་ལྟ་གནས་ཚུལ་འདིའི་སྐོར་ལ་དཔྱད་པ་བྱེད་ཡོང་མཁན་གྱི། ད་ཟུར་ནས་སྐུལ་མ་གནང་མཁན་དང་དེ་ཚོ་གནས་ཚུལ་མང་པོ་ཞིག་ཡོང་བསྡད་ཀྱི་ཡོད་རེད་རྒྱལ་ཁབ་སོ་སོ་སོའི་གི་དཔེར་ན་འདི་ལ་ཡ་བཟུང་སྟངས་ཀྱི་རྣམ་པ་ད་གིན་གོང་དུ་ཞུས་པ་ནང་བཞིན་མི་འདྲ་བ་ཡོང་གི་རེད་ཡིན་ནའི་ད་ལྟ་ཨ་མི་རི་ཀ་ལྟ་བུའི་གི་ཤུགས་ག་རེ་རྒྱག་གི་འདུག་འདིས་མ་འོངས་པར་ཤུགས་རྐྱེན་ཆེན་པོ་ཅིག་འགྲོ་ཡ་ཡིན་པ་འདི་ངེས་པ་རེད་ད་ལྟ་དཔེར་ན་ཨ་རིའི་དཔེར་ན་ད་རེས་ཕྱི་ཟླ་གཉིས་པའི་ཚེས་པ་གཅིག་ལ་ཡ་ཉན་ཞིབ་གནང་ཡག་ད་ག་རང་གིས་ག་རེ་བསྟན་གི་རེད་ཟེར་དུས་ཙམ་པ་དེ་ཛ་དྲག་པོ་ཡིན་པ་ཅིག་རྣམ་འགྱུར་ཅིག་བསྟན་པ་རེད་འདིའི་ངོས་ནས་མ་འོངས་པ་དཔེར་ན་ད་ཉི་ཧོང་དང་ལི་ཐུའེ་ནི་ཡ་དང་ཨོ་སི་ཀྲི་ལི་ཡ་དང་ཁེ་ན་ཌ་ལ་སོགས་པ་བོད་ཀྱི་གནས་ཚུལ་ཐོག་ལ་ཡ་གླེང་སློང་གནང་མཁན་ཚང་མ་ལོག་གི་འདི་ལ་ཡ་དོ་སྣང་བྱེད་ཀྱི་རེད་ལ་མཇུག་འདེད་བྱེད་ཀྱི་རེད་བསམ་གྱི་འདུག་ད་འདིས་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་རེད་དེ་ནས།

སྦེལ་ཇམ་དུ་སྲིད་སྐྱོང་མཆོག་གིས་ས་གནས་བོད་མི་མང་ཚོགས་ལ་མཇལ་འཕྲད་གནང་སྟེ་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་དང་བཀའ་ཤག་སྐབས་བཅུ་དྲུག་པའི་བོད་དོན་དཀའ་རྙོག་སེལ་ཐབས་ཀྱི་ཐབས་བྱུས་སོགས་ངོ་སྤྲོད་གནང་ཡོད་པ། སྦེལ་ཇམ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བྱུང། ཨོ་སི་ཁྲུ་ལི་ཡའི་རྩོམ་པ་པོ་དབྱང་ཧང་ཅུན་ལ་རྒྱ་ནག་གཞུང་གིས་དུས་འགྱངས་སྲོག་ཐོག་གི་ཉེས་ཆད་ཁྲིམས་ཐག་བཅད་ཡོད། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་འདི་རྒྱང་སྲིང་ཞུས་ཟིན་པ་ཡིན། ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཡིན། གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།